ཐེངས་འདིའི་ལས་རིམ་ཁག་ཕྲན་སྟག་ལྷ་རྒྱལ་གྱིས་རྣམ་པ་ཚོར་ངོ་སྤྲོད་དང་རྒྱང་སྲིང་བྱེད་རྒྱུ་ཡིན། གསན་པ་རྣམ་པ་ཚོ་དེ་རིང་གི་ལས་རིམ་ཁག་ཐོག་མར། ཁ་ན་ཏའི་གྲོས་ཚོགས་འོག་མའི་ཚོགས་གཙོ་མཆོག་གིས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གྲོས་ཚོགས་སུ་གདན་ཞུ་གནང་སྟེ་འཐུས་མི་རྣམས་ལ་ངོ་སྤྲོད་གཏམ་བཤད་དང་དགའ་བསུ་ཞུས་ཡོད་པའི་གནས་ཚུལ་ཞིག་དང་བཅས། དེ་རིང་གི་གསར་འགྱུར་ཁག་དང། དེ་ནས་བཞུགས་སྒར་དྷ་རམ་ས་ལ་ནས་བཏང་འབྱོར་གནས་ཚུལ་ཞིག་ཡོད་ལ།
ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ཧན་སི་གྷེ་ཁྲི་ཕོར་ཁྲི་རིན་ལགས་ནས་གོང་ས་མཆོག་ལ་མཇལ་ཁ་ཞུས་ཏེ། ཡུ་རོབ་གྲོས་ཚོགས་ཀྱིས་རྟག་པར་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་སྲུང་སྐྱོབ་གནང་གི་ཡོད་པ་འགྲེལ་བརྗོད་གནང་གི་འདུག།
དྷར། བདག་གིས་གཙོ་སྐྱོང་གནང་བའི་བོད་རྒྱའི་སྐབས་དོན་གླེང་བ་ཞེས་པའི་ཆེད་བསྒྲིགས་ལེ་ཚན་ཞིག་དང་བཅས་དེ་རིང་གི་ལས་རིམ་ལ་གསན་རོགས། གསན་པ་རྣམ་པ་ཚོ་ཐོག་མར་དེ་རིང་གི་གསར་འགྱུར་གལ་ཆེན་ཁག་ཅིག་བཤད་རྒྱུ། ཁ་ན་ཏའི་གྲོས་ཚོགས་འོག་མའི་ཚོགས་གཙོ་མཆོག་གིས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གྲོས་ཚོགས་སུ་གདན་ཞུ་གནང་སྟེ་འཐུས་མི་རྣམས་ལ་ངོ་སྤྲོད་གཏམ་བཤད་དང་དགའ་བསུ་ཞུས་ཡོད་པ་རེད། དེ་ཡང་ཟླ་བ་འདིའི་ཚེས་ཉེར་གཉིས་ཉིན་ཁ་ན་ཏའི་རྒྱལ་ས་ཨོ་ཊ་བར་ཡོད་པའི་གྲོས་ཚོགས་འོག་མའི་ནང་དུ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གྲོས་ཚོགས་ཀྱི་ཚོགས་དུས་སྐབས་སུ་གྲོས་ཚོགས་ཚོགས་གཙོ་སྐུ་ཞབས Greg Fergus ལགས་ཀྱིས་གདན་ཞུ་གནང་བ་ལྟར་ཕེབས་ནས་འཐུས་མི་རྣམས་ལ་སྲིད་སྐྱོང་མཆོག་གི་ཕྱག་ལས་གནང་ཕྱོགས་དང་དེ་བཞིན་སྤྱི་འཐུས་ཀྱི་ཚོགས་གཙོ་གནང་བའི་གནས་སྟངས་བཅས་ལ་ཆེ་བསྟོད་སླད་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་སྐུ་ཞབས James Maloney ལགས་ནས་ངོ་སྤྲོད་གཏམ་བཤད་གནང་བ་དང་དགའ་བསུ་ཞུས་གནང་བ་སོགས་བྱུང་བ་བྱང་ཨ་རིའི་དོན་གཅོད་རྣམ་རྒྱལ་མཆོག་གྲུབ་ལགས་ཀྱིས་ཁ་པར་བརྒྱུད་འགྲེལ་བརྗོད་གནང་སོང། James Maloney ངོས་ནས་གྲོས་ཚོགས་ནང་ལོགས་ལ་སྲིད་སྐྱོང་མཆོག་ཕེབས་པའི་ཐོག་ལ་ཡ་ཨ་ནི་གཅིག་ངོ་སྤྲོད་རེད་དེ་ག་ནང་བཞིན་དགའ་བསུ་གི་གསུང་བཤད་གནང་སོང།
དེ་མིན་ཁ་ན་ཏའི་སློབ་སྟོན་ལྟེ་གནས་ཁང་གི་གནད་ཡོད་མི་སྣ་དང་ལྷན་དུ་ཡང་བོད་དོན་སྐོར་གོ་བསྡུར་གནང་ཡོད་པ་རེད་ལ། གསུངས་བྱུང། པ་ནས་སྲིད་སྐྱོང་མཆོག་ལ་སྣེ་ལེན་དེ་ཞུས་པའི་སྐབས་ལ Canada གི་སྲིད་གཞུང་གི་ད་ལྟ་བློན་ཆེན་གསུམ་གཙོའི་དེ་འདྲས་ད་རྒྱབ་སྐྱོར་གི་ཐོག་ནས་ཕེབས་བཞག། ཕྱི་སྲིད་ལས་ཁུངས་ཀྱི་འཐུས་མི་དྲུག་དང་ལྷན་དུས་ཚོད་གཅིག་དང་ཕྱེད་ཀའི་རིང་བཀའ་མོལ་གནང་ནས་ཨ་རིའི་གཞུང་ལྟར་ལངས་ཕྱོགས་འཛིན་དགོས་པ་འབོད་སྐུལ་གནང་ཡོད་པ་རེད་ལ། ངོ་མ་ཨ་ནི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་ཡིན་པ་དང་ཨ་ནི་དད་ལྡན་ཡིན་པའི་ཆ་ནས་ཁོ་རང་གིས་ད་ཅིག་བོད་དོན་ཐོག་ལ་ཡར་སེམས་ཁུར་དང་ཨ་ནི་ཅིག་རྒྱབ་སྐྱོར་ཡོད་པའི་གི་རྣམ་པ་སྟོན་གནང་སོང། གཞན་ཡང་ཁ་ན་ཏ་གི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་གོ་བསྒྲིག་འོག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་སྣེ་ལེན་གསོལ་སྟོན་སྟབས་བདེ་ཞིག་གོ་བསྒྲིག་གནང་བར་རྒྱབ་སྐྱོར་མཚོན་ཆེད་བློན་ཆེན་གསུམ་དང་དེ་བཞིན་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་འཐུས་མི་འཐུས་མི་གཞན་གསར་བ་ཁག་བཅས་གནད་ཡོད་མི་སྣ་ཉི་ཤུ་ལྷག་ལྷན་ཞུགས་གནང་ནས་བོད་དོན་གྱི་གནས་སྟངས་བཅས་ལ་གོ་བསྡུར་གནང་ཡོད་ཀི། ཡང་སྲིད་སྐྱོང་མཆོག་གིས་ཁ་ན་ཏའི་གྲོས་ཚོགས་འོག་མའི་ཚོགས་གཙོ་སྐུ་ཞབས Greg Fergus ལགས་དང་མཇལ་འཕྲད་གནང་ནས། ཁོང་གྲོས་ཚོགས་ཀྱི་ཚོགས་གཙོ་གསར་དུ་བདམས་པར་སྲིད་སྐྱོང་གིས་འཚམས་འདྲི་གནང་བའི་སྐོར་དང་དེ་བཞིན། ཚོགས་གཙོ་ཁོང་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་ཡིན་པ་དང་རྒྱབ་སྐྱོར་མུ་མཐུད་ནས་གནང་རྒྱུ་ཡིན་པའི་སྐོར་བཀའ་མོལ་བྱུང་ཡོད་པ་རེད། ཁ་ན་ཏའི་བོད་དོན་ལྷན་ཚོགས་ཀྱིས་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་སྣེ་ལེན་གོ་སྒྲིག་དང་ཨོ་ཊ་ཝར་བོད་རིགས་སྤྱི་མཐུན་ཚོགས་པས་ཞལ་ལག་མཐུན་རྐྱེན་གནང་བ། Ontario བོད་རིགས་སྤྱི་མཐུན་ཚོགས་པ། Ontario ས་གནས་བུད་མེད་ལྷན་ཚོགས། Toronto ས་གནས་གཞོན་ནུ་ལྷན་ཚོགས་བཅས་ཀྱི་སྐུ་ཚབ་མགྲོན་འབོད་གནང་བ་ལྟར་ལྷན་ཞུགས་གནང་ནས་བོད་ནང་གི་ཛ་དྲག་གནས་སྟངས་དང་ས་གནས་བོད་མིའི་གནས་སྟངས་སོགས་ངོ་སྤྲོད་གནང་བ། Ontario བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསོད་ནམས་གླང་དཀར་ལགས་ཀྱིས་འགྲེལ་བརྗོད་གནང་ཡོད་ཀི། ད་དུང་ཨོ་ཊ་ཝར་བོད་རིགས་སྤྱི་མཐུན་ཚོགས་པའི་གོ་སྒྲིག་འོག་སྲིད་སྐྱོང་སྤེན་པ་ཚེ་རིང་ལགས་སུ་ཆེ་བསྟོད་སླད་དགོང་ཚིགས་གསོལ་སྟོན་ཞིག་ཕུལ་བ་དང་ལྷན་དུ་ས་གནས་བོད་མི་མང་ལ་གཏམ་བཤད་གནང་ཡོད་པ་རེད། སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་འབྲས་ལྗོངས་གཞུང་གི་གསོལ་འདེབས་བྱས་དོན་ལྟར་རྒྱལ་སྲས་ཐོག་མལ་བཟང་པོས་མཛད་པའི་ལག་ལེན་སོ་བདུན་མའི་གསུང་ཆོས་སྩལ་གནང་མཛད་རྒྱུ་ཡིན་པ་རེད། དེ་ཡང་སྤྱི་ནོར་གོང་ས་མཆོག་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་ནས་ཚེས་བཅུ་བཞི་ཉིན་གྲངས་བཞི་རིང་འབྲས་ལྗོངས་ཁུལ་དུ་ཆིབས་བསྒྱུར་གནང་རྒྱུ་ཡིན་པ་གཏན་འཁེལ་བ་ལྟར་རྒྱ་གར་དུས་བབ་ཀྱི་དྲ་རྒྱའི་སྟེང་སྤེལ་བའི་གནས་ཚུལ་ལ་གཞིགས་ན་ད་ཐེངས་གོང་ས་མཆོག་གི་འབྲས་ལྗོངས་ཁུལ་གྱི་ཆིབས་བསྒྱུར་འདི་ལོ་ངོ་བཅུ་གསུམ་གྱི་རྗེས་སུ་བྱུང་བ་ཞིག་ཡིན་པའི་སྐོར་དང་ད་ལྟའི་ཆར་རྒྱ་དཀར་ནག་གཉིས་བར་ས་མཚམས་ཀྱི་དཀའ་རྙོག་ཡོད་པའི་ཆ་ནས་ཆིབས་བསྒྱུར་འདིའི་ཐོག་ཕྱོགས་གང་ས་ནས་དོ་སྣང་བྱེད་རྒྱུ་ཡིན་པའི་སྐོར་གནས་ཚུལ་བཀོད་ཡོད་ཀི། གོང་ས་མཆོག་གི་འབྲས་ལྗོངས་ཁུལ་གྱི་མཛད་འཕྲིན་དེར་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན་འབྲས་ལྗོངས་གཞུང་གི་གསོལ་འདེབས་བྱས་དོན་ལྟར་རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་ལག་ལེན་སོ་བདུན་མའི་གསུང་ཆོས་གནང་རྒྱུ་ཡིན་ཞིང་ཟླ་བཅུ་གཉིས་པའི་ཚེས་བཅུ་བཞི་ཉིན་ནུབ་བྷང་གྷལ་མངའ་སྡེའི་ས་ལུ་ག་ར་གྲོང་ཁྱེར་ན་ཡོད་པའི་སྲད་རྒྱུད་དགོན་པའི་གསོལ་འདེབས་བྱས་དོན་ལྟར་སེམས་བསྐྱེད་ཀྱི་ཆོ་ག་འབོགས་ཆོག་མཛད་རྒྱུ་ཡིན་པ་རེད། གཞན་ཡང་ད་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དགུ་ནས་ཚེས་སོ་གཅིག་བར་གོང་ས་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་ཉིན་གསུམ་གི་རིང་དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པ་དང་འཇམ་དཔལ་དབྱངས་ཀྱི་རྗེས་གནང་གནང་གཏན་འཁེལ་ཡོད་པ་དང། ཡང་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་དང་པོ་ཚེས་གཅིག་གི་ཉིན་གོང་ས་མཆོག་ལ་བརྟན་བཞུགས་བསྟར་འབུལ་བྱེད་རྒྱུ་ཡིན་པ་རེད། ཁ་ན་ཏའི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་ཆེད་དུ་སྣེ་ལེན་གྱི་མཛད་སྒོ་ཞིག་གནང་ཡོད་པའི་སྐོར་ཁ་ན་ཏའི་བོད་དོན་ལྷན་ཚོགས་ཀྱིས་ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་གནས་ཚུལ་སྤེལ་ཡོད་ཀི། གོང་ཞུས་ཁ་ན་ཏའི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་སྣེ་ལེན་མཛད་སྒོ་དེར་ཁ་ན་ཏའི་གཞུང་གི་བློན་ཆེན་བཞི་ཚུད་པའི་གྲོས་ཚོགས་འཐུས་མི་ཉི་ཤུ་རྩ་དྲུག་མཉམ་ཞུགས་གནང་ཡོད་པ་རེད། མཛད་སྒོའི་ཐོག་ཁ་ན་ཏའི་ཡར་རྒྱས་འཛུགས་སྐྲུན་བློན་ཆེན Arif Virani མཆོག་གིས་བཙན་བྱོལ་བོད་མིའི་སྒྲིག་འཛུགས་ནི་དམངས་གཙོ་རང་བཞིན་ལྡན་པ་ཞིག་ཡིན་པའི་སྐོར་དང་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྐོར་ངོ་སྤྲོད་དང་ཆབས་ཅིག་ཏུ་ཁ་ནཱ་ཏྲའི་གཞུང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དང་སྐད་ཡིག་རིག་གཞུང་གི་རང་དབང་བཅས་པར་རྒྱབ་སྐྱོར་གནང་བཞིན་ཡོད་པའི་སྐོར་གསུངས་པ་མ་ཟད་ཁ་ནཱ་ཏྲ་གཞུང་གིས་རྒྱ་གར་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་སྲུང་སྐྱོབ་ཀྱི་འཐབ་ཇུས་ཐོག་བོད་དོན་ཡང་ཚུད་དགོས་པའི་སྐུལ་འདེད་གནང་ཡོད་ཀི། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁ་ན་ཏའི་ཡར་གྱི་སྒྲིག་ཁྲིམས་བློན་ཆེན Arif Virani ཡིས་གཙོས་བློན་ཆེན་རྣམ་པ་དང་གྲོས་ཚོགས་ཀྱི་འཐུས་མི་རྣམ་པར་བོད་དོན་ཐོག་གཡོ་བ་མེད་པའི་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུས་གནང་བ་དང་སྦྲགས ྋགོང་ས་མཆོག་གི་སྐུའི་འཕྲོད་བཞེས་ཀྱི་གནས་བབ་དང་བོད་ལ་རང་སྐྱོང་གི་གནས་བབ་ཞིག་ཐོབ་རྒྱུར་ཁ་ན་ཏ་དང་འཛམ་གླིང་གི་རྒྱལ་ཁབ་ཁག་གིས་རྒྱབ་སྐྱོར་གནང་གི་ཡོད་པའི་སྐོར་དང། རྒྱ་ནག་གཞུང་གིས ྋགོང་ས་མཆོག་གི་སྐུའི་ཡང་སྲིད་རྩད་གཅོད་ཀྱི་ཐད་ཐེ་གཏོགས་བྱེད་མཁན་ལ་བཀག་འགོག་བྱེད་དགོས་པའི་སྐོར་གླེང་ཡོད་པ་རེད། གང་ཞིག་གིས་ཁ་ནད་དྲི་བྲིས་ཚོགས་ཀྱི་འོག་ཏུ་འཇབ་ཆུར་བཙོག་པའི་ཧྲི་ཆང་མཆོག་ལ་སྣེ་ལེན་གྱི་མཛད་སྒོ་དེ་ཞིང་ཨ་མེ་རི་ཀའི་སྐད་གསོ་དོན་གཅོད་དང་ཁ་ནད་དྲིའི་འོག་ཏུ་འཇབ་ཆུར་ཚོགས་པ་དང་ཁ་ནད་དྲི་བྲིས་ཚོགས་འཐུས་མི་སྐུ་ཞབས James Maloney ཡིས་ལས་ཁུངས་དང་ཁ་ནད་དྲི་ནང་ཡོད་པའི་འོས་མིའི་ཚོགས་སྡེ་ཁག་གི་གྲབས་རིགས་གནང་བ་ཞིག་ཡིན་པའི་སྐོར་གནས་ཚུལ་རྣམས་གོ་ལོག་ཁུལ། བོད་ཀྱི་གསེར་རྟ་ཏྲེ་ཧོར་གྱི་ཨ་དབྱེ་དཀྱིལ་རི་མགོ་གྲོང་གསེབ་ཀྱི་བོད་མི་བཞི་སྔ་ལོའི་དབྱར་ཁར་དོ་དམ་འཛིན་བཟུང་བྱས་ཏེ་མནར་གཅོད་ཚད་མེད་བཏང་བ་དང་ཟླ་ངོ་གཉིས་ཙམ་གྱི་གོང་ཡང་བསྐྱར་འཛིན་བཟུང་དོ་དམ་བྱས་ཡོད་པའི་སྐོར་བོད་གནས་ཉམས་ཞིབ་ཁང་གིས་ཚེས་ཉིས་རྩ་གཅིག་ཉིན་གནས་ཚུལ་སྤེལ་ཡོད་པ་རེད། སླར་ཡང་འཛིན་བཟུང་དོ་དམ་བྱས་པའི་བོད་མི་དེ་དག་ནི་འབའ་མོ་དང་དགེ་བློ་ཁོ་རེ་ཚེ་རྡོ་བཅས་ཡིན་ཞིང་གཞན་བོད་མི་ཕྱུག་དར་ཞུ་བ་ཞིག་ཀྱང་ཁོང་ཚོ་དང་མཉམ་དུ་འཛིན་བཟུང་དོ་དམ་བྱས་ཡོད་པ་རེད། གོང་བཤད་བོད་མི་དེ་ཚོ་ཐོག་མར་ཉིས་སྟོང་ཉིས་རྩ་གཉིས་ལོར་ཟླ་བརྒྱད་པའི་ཚེས་ཉིས་རྩ་བཞི་ཉིན་གསེར་རྟ་རྫོང་གི་ཉེན་རྟོག་པས་འཛིན་བཟུང་དོ་དམ་བྱས་པ་དང། སྐབས་དེར་ཁོང་ཚོར་ཆོས་ཕྱོགས་ཀྱི་ཆོ་ག་བསང་གསོལ་བཏང་བའི་ཉེས་མིང་བཏགས་ཡོད་པ་རེད་ཉིན་གཉིས་ཀྱི་རྗེས་ཏེ་ཉིས་སྟོང་ཉིས་རྩ་གཉིས་ལོར་ཟླ་བརྒྱད་པའི་ཚེས་ཉིས་རྩ་དྲུག་ཉིན་གོང་བཤད་ཕྱུག་དར་ཞུ་བའི་བོད་མི་དེའི་ནང་མིར་ས་གནས་ཀྱི་སྐོར་སྲུང་བའི་ཁ་པར་འབྱོར་ནས་ཕྱུག་དར་ལགས་འདས་གྲོངས་སུ་གྱུར་བ་དང་ཁོང་གི་ཕུང་པོ་ལེན་གི་ཡོང་དགོས་པའི་སྐོར་བརྡ་བརྒྱབ་ཡོད་པ་རེད། སྐོར་སྲུང་བས་ཕྱུག་དར་གྱི་ཕ་དང་སྤུན་མཆེད་ཚོར་ཁོང་གློ་བུར་དུ་འདས་གྲོངས་སུ་གྱུར་བའི་ངོས་ལེན་བྱེད་དགོས་པའི་ཡི་གེ་ཞིག་གི་སྟེང་ས་རྟགས་རྒྱག་གི་བཅུག་ཡོད་པ་རེད། དེ་མིན་བོད་མི་གཞན་བཞི་པོ་ཉིས་སྟོང་ཉིས་རྩ་གཉིས་ལོར་ཟླ་བརྒྱད་པའི་ཚེས་སུམ་ཅུ་སོ་གཅིག་ཉིན་དཀར་མཛེས་རྫོང་དུ་དོ་དམ་འཛིན་བཟུང་བྱས་པ་དང་དེ་ནས་ཉིས་སྟོང་ཉིས་རྩ་གསུམ་ལོར་ཟླ་བ་བདུན་པའི་ནང་གློད་གྲོལ་བཏང་ཡོད་པ་རེད། དེ་རྗེས་ཟླ་ངོ་གཉིས་ཀྱི་རྗེས་ཁོང་རྣམས་ཡང་བསྐྱར་འཛིན་བཟུང་དོ་དམ་དང་གསང་བའི་ཐོག་ནས་ཁྲིམས་ཐག་བཅད་ནས་ལོ་ངོ་གཉིས་རེའི་བཙོན་འཇུག་གི་ཉེས་ཆད་བཅད་འདུག་ཁོང་རྣམས་ད་ལྟའི་ཆར་གཡག་རྔ་བཙོན་ཁང་ནང་བཙོན་འཇུག་བྱས་ཡོད་པའི་སྐོར་བོད་གནས་ཉམས་ཞིབ་ཁང་གིས་གནས་ཚུལ་ནང་བཀོད་འདུག་ཀྱང་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་རང་གི་ཐོག་ནས་གནས་ཚུལ་རྩད་གཅོད་བྱེད་ཐུབ་མེད། གསན་པ་པོ་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན། ཡོ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ Hans Gert Pöttering ལགས་ཀྱིས ྋགོང་ས་མཆོག་ལ་མཇལ་ཁ་ཞུས་ཏེ་ཡོ་རོབ་གྲོས་ཚོགས་ཀྱིས་རྟག་པར་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་སྲུང་སྐྱོབ་གནང་གི་ཡོད་པ་འགྲེལ་བརྗོད་གནང་ཡོད་པའི་སྐོར་འདི་གའི་གསར་འགོད་པ་ལོ་བྷེ་ཡིས་བཞུགས་སྒར་དྷ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང།
ཡོ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་སྐུ་ཞབས Hans Gert Pöttering ལགས་བཞུགས་སྒར་དུ་ཆེད་ཕེབས་དང་འབྲེལ། སྤྱི་ཟླ་བཅུ་གཅིག་པའི་ཚེས་པ་ཉི་ཤུ་གི་ཉི་མ་བོད་མིའི་དབུ་ཁྲིད་གོང་ས་མཆོག་གིས་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་ཐུགས་དགྱེས་བརྩེ་ཆེན་པོ་གི་སྒོ་ནས་མཇལ་ཁ་བསྩལ་བ་དང། ཁོ་རང་མི་ལོ་བཅོ་ལྔ་གི་རྗེས་ནས་གོང་ས་མཆོག་དང་མཇལ་བར་དགའ་ཚོར་ཆེན་པོ་བྱུང་བ་དང། གོང་ས་མཆོག་གི་རྒྱུན་རིང་ཐུགས་འདྲིས་ཀྱི་གྲོགས་པོ་ཡིན་པ་གསུངས་ཡོད་པའི་མུར། སྐུ་ཞབས Hans Gert Pöttering ལགས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བཅར་འདྲི་དང་ལེན་གནང་སྐབས། ཁོ་རང་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཡིན་དུས་སྤྱི་ལོ་ཉིས་སྟོང་བརྒྱད་ལོ་གི་ཟླ་བ་བཅུ་གཉིས་པ་གི་ཚེས་པ་བཞི་གི་ཉི་མ། ཁོང་གིས་གོང་ས་མཆོག་ཡུ་རོབ་གྲོས་ཚོགས་སུ་གདན་འདྲེན་ཞུས་པ་དང་ཡང་གོང་ས་མཆོག་དགུང་ལོ་བརྒྱད་ཅུ་གྱ་ལྔ་ལ་ཕེབས་པ་གི། འཁྲུངས་སྐར་ལ་ཕེབས་རོགས་ཀྱི་ཁོ་རང་ལ་མགྲོན་ཤོག་འབྱོར་རུང། ཏོག་དབྱིབས་ནད་ཡམས་ཀྱིས་བཅར་མ་ཐུབ་པ་དེ་དངོས་གནས་རྟག་པར་གོང་ས་མཆོག་ལ་མཇལ་འདུན་ཆེན་པོ་ཡོད་པ་མ་ཟད། གོང་ས་མཆོག་ནི་ཆོས་ཕྱོགས་ནས་རེ་ལྟོས་ཆེན་པོ་འཆའ་ཡུལ་གྱི་རླབས་ཆེན་གྱི་སྐྱེས་བུ་ཟིག་ཡིན་པས་ང་ཚོས་ཁོང་དང་བོད་མི་ཚོར་ཡི་རངས་ཆེན་པོ་བྱེད་གི་ཡོད་པར་བརྟེན་ཁོང་ལ་མཇལ་དུས་དགའ་སྤྲོ་དང། ཡུ་རོབ་གྲོས་ཚོགས་ཀྱིས་རྟག་པར་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་སྲུང་སྐྱོབ་གནང་གི་ཡོད་པ་འགྲེལ་བརྗོད་གནང་གི་འདུག།
Yes, the European Parliament always has defended the human rights of the Tibetans. ཡུ་རོབ་གྲོས་ཚོགས་ཀྱིས་ནམ་རྒྱུན་བོད་མི་ཚོ་གི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་གནང་གི་ཡོད་པ་དང་ཕྱོགས་མཚུངས་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ཟིག་ཡིན་པ་གི་ཆ་ནས་ཡུ་རོབ་གྲོས་ཚོགས་ཀྱི་འཐུས་མི་ཚོས་འཛམ་གླིང་གང་ས་གི་འགྲོ་བ་མིའི་ཐོབ་ཐང་ལ་སྲུང་སྐྱོབ་ཡོང་བའི་སྐུལ་མ་དང། ལྷག་པར་ང་ཚོར་ནང་ཆོས་ཀྱི་མིག་ལྟོས་བཟང་པོ་ཆོས་ལུགས་མཐུན་སྒྲིལ་དེ་དགོས་གལ་ཆེན་པོ་ཆགས་ཡོད་པའི་ཁར། གོང་ས་མཆོག་གིས་ནང་ཆོས་ཀྱི་སྐུ་ཚབ་མཚོན་པ་དེ་བོད་ཕྲུག་རྒྱ་ནག་གི་སློབ་གྲྭ་ཁག་ཏུ་བཅུག་བཞིན་པ་དེ་དང། བོད་མི་ཀུན་གྱི་འགྲོ་བ་མིའི་ཐོབ་ཐང་ལ་སྲུང་སྐྱོབ་དགོས་ཤིང། རྒྱ་ནག་དམར་གཞུང་དང་ང་ཚོའི་བར་འབྲེལ་ལམ་བཟང་པོ་དང་དྲང་པོ་དགོས་པ་གི་ཐོག་འབྲེལ་ལམ་དེ་ངེས་པར་འགྲོ་བ་མིའི་ཐོབ་ཐང་གཞི་རྩ་ལ་བཞག་སྟེ། ང་ཚོས་རྒྱ་ནག་དམར་པོའི་གཞུང་གིས་རྒྱ་ནག་ནང་དུ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་ལ་བརྩི་བཀུར་དགོས་ལུགས། གསལ་པོར་བཟོ་དགོས་པ་རེད་ཅེས་འགྲེལ་བརྗོད་གནང་སོང། བོད་མིའི་དབུ་ཁྲིད་གོང་ས་མཆོག་ཡུ་རོབ་གྲོས་ཚོགས་སུ་ཆིབས་བསྒྱུར་གི་སྐབས་སུ། སྙན་གྲགས་ཅན་དང་བརྩི་བཀུར་འོས་པ་གི་ཡུ་རོབ་གྲོས་ཚོགས་གི་ཚོགས་གཙོ་མཆོག་དང་འཐུས་མི་ཚོར་མཇལ་མོལ་གི་གོ་སྐབས་བྱུང་བར། མགོན་པོ་གང་ཉིད་ཀྱིས་ཧ་ཅང་གཟི་བརྗིད་དང་དགའ་ཚོར་བྱུང་བའི་བཀའ་བསྩལ་ཡོད་པ་རེད། ད་ག་འདི་སྙན་གྲགས་ཅན་གི་ད་བརྩི་བཀུར་འོས་པའི་ཨེ་ནི European གྲོས་ཚོགས་གི་ད་ག་གཙོ་འཛིན་མཆོག་དང། ཨེ་ད་ག་འཐུས་མི་རྣམ་པ་ལྷན་རྒྱས་ཚང་མ་ལགས་ལ་ཞུ་ཡ་ལི་ཡ། ད་དེ་རིང་ཡང་བསྐྱར་མཇལ་ཡག་གོ་སྐབས་དང་བཀའ་མོལ་ཞུ་ཡག་གོ་སྐབས་བྱུང་བ་དེ། ཧ་ཅང་གི་ད་གཟི་བརྗིད་དང་དགའ་པོ་ཞེ་པོ་བྱུང་ཐུགས་རྗེ་ཆེ་ཞུ་གི་ཡིན།
ཡང་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ Hans Gert Pöttering ལགས་དང་ལྷན་ཕེབས་པ། སྦར་སིལ་སྐུ་ཚབ་དོན་གཅོད་རིག་འཛིན་ཆོས་སྒྲོན་ལགས་ནས་ཀྱང Hans Gert ལགས་ནས་སྤྱི་ལོ་ཉིས་སྟོང་བརྒྱད་ཀྱི་ལོར་པེ་ཅིན་ཨོ་ལིམ་ཕིག་གི་རྩེད་འགྲན་གྱི་སྐབས་བོད་དོན་རྒྱབ་སྐྱོར་ཤུགས་ཆེ་གནང་སྟེ། བོད་ནང་གི་གནས་སྟངས་ལ་འགྱུར་བ་མ་བཏང་ན། ཡུ་རོབ་རྒྱལ་ཁབ་ཚོས་རྒྱ་ནག་ནང་ཨོ་རྩལ་འགྲན་ཚོགས་ཚུགས་རྒྱུར་བཀག་འགོག་དགོས་པ་གི་སྐོར་ཤུགས་ཆེར་གསུངས་ཡོད་པ་འགྲེལ་བརྗོད་གནང་གི་འདུག། ད་ལྟ་ང་ཚོ་པེ་ཅིང་ལ་ཨོ་ལིམ་པིག་བྱུང་པའི་སྐབས་ལ་ཡང་ང་ཚོ་བོད་དོན་ཐོག་ལ་རྒྱབ་སྐྱོར་ཤུགས་ཆེན་པོ་གནང་རྗེས་ཁོ་རང་གིས་བོད་ནང་གི་གནས་སྟངས་འདི་ལ་འགྱུར་བ་མེད་པ་ཡིན་ན་ཨ་ནི་ཡུ་རོབ་ཀྱི་རྒྱལ་ཁབ་འདི་ཚོ་པེ་ཅིང་གི་ཨོ་ལིམ་པིག་འདི་ལ Boycott གནང་དགོས་འདུག་གསུང་མཁན་ཤུགས་ཆེན་པོ་ཅིག་རེད། འདི་ནས་བྱས་ནས་ད་ང་ཚོ་ལ། ག་དུས་ཡིན་པ་ཡིན་ནའི་བོད་ཀྱི་གནད་དོན་ཐོག་ཁོ་རང་རྒྱབ་སྐྱོར་མུ་མཐུད་ནས་གནང་མཁན་དང་ཨ་ནི་སྐྱབས་མགོན་རིན་པོ་ཆེ་གིས་ད་ཐུགས་བརྩེ་བ་ཆེན་པོ་གནང་སའི་གི་མི་སྣ་ཞིག་ཆགས་བསྡད་ཡོད་རེད་ཨ་ནི། ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ཧན་སི་གྷེ་ཏྲི་ཕོ་ཏྲི་རིན་ལགས་ཀྱིས་སྤྱི་ལོ་ཉིས་སྟོང་བདུན་ལོ་ནས་དགུ་གི་བར་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་གནང་སྐབས་གོང་ས་མཆོག་གྲོས་ཚོགས་སུ་གདན་ཞུས་ཀྱིས་བཀའ་སློབ་སྩལ་བ་སོགས་ཡུན་རིང་མཐུན་འབྲེལ་གྱི་གྲོགས་པོ་ཡིན་པས། འབྱུང་འགྱུར་ཡིན་པའི་གོང་ས་མཆོག་དགུང་ལོ་དགུ་བཅུ་ལ་ཕེབས་པ་གི་གོ་སྟོན་གི་སྐབས་སུ། ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ཧན་སི་གེ་ཁྲི་ཕོ་ཁྲི་རིན་ལགས་སྐུ་མགྲོན་དུ་ཕེབས་རྒྱུ་གི་མགྲོན་འབོད་དེ་ཞལ་བཞེས་གནང་ཡོད་པ་དང། ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ཁོང་ནི་ཡུ་རོབ་གྲོས་ཚོགས་ཀྱི་ནང་འཐུས་མི་རྒྱུན་རིང་ཤོས་གནང་མཁན་གྱི་ཆབ་སྲིད་པ་ཟིག་ཆགས་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། གསན་མཁན་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན། ང་སྟག་ལྷ་རྒྱལ་ཡིན། ད་བྱོས་ནས་མུ་མཐུད་ནས་གསན་རྒྱུར་བྱེད་ཀྱིས། ཐེ་ཝན་མི་མང་བརྒྱ་ཆ་གི་དགུ་ཙམ་ལས་རྒྱ་ནག་ལ་ཡིད་ཆེས་བྱེད་མེད་པ་བསམ་ཚུལ་བསྡུ་རུབ་ཀྱིས་ཤེས་རྟོགས་བྱུང་ཡོད་ཀི། དེ་ནི་གནད་དོན་དབྱེ་ཞིབ་པ་ཚོས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཐེ་ཝན་མཚོ་འགག་གི་འབྲེལ་ལམ་ཐད་ལངས་ཕྱོགས་མཁྲེགས་པོ་ཞིག་འཛིན་བཞིན་པར་བརྟེན་ནས་ཡིན་པ་བརྗོད་ཡོད་ཀི། འབྱུང་འགྱུར་གྱི་ལོ་གསར་པའི་ཕྱི་ཟླ་དང་པོའི་ནང་ཐའེ་ཝན་གྱི་རྒྱལ་ཡོངས་འོས་བསྡུ་ཆེན་མོ་གནང་རྒྱུ་ཡིན་པ་ལྟར་དུས་སྐབས་དེ་དང་བསྟུན་ཐའེ་ཝན་མི་མང་ལ་བསམ་ཚུལ་བསྡུ་ལེན་གྱི་སྐབས་སུ་བརྒྱ་ཆ་གི་དགུ་དང་ཕྱེད་ཙམ་གྱིས་རྒྱ་ནག་ལ་ཡིད་ཆེས་བྱས་ཡོད་པ་དང་ལན་འདེབས་བྱེད་མཁན་གྱི་བརྒྱ་ཆ་གི་བརྒྱད་ཅུ་གྱ་གཉིས་ལྷག་གིས་རྒྱ་ནག་གིས་ཉེ་བའི་དུས་སྐབས་སུ་ཐའེ་ཝན་ལ་འཇིགས་སྐུལ་ཤུགས་ཇེ་ཆེར་བཏང་ཡོད་པའི་སྐོར་ཨ་རིའི་ནང་ཡོད་པའི་ཞིབ་འཇུག་ལྟེ་གནས་ཁང་གིས་གཟའ་ཟླ་བ་ནས་བཏོན་པའི་སྙན་ཐོའི་ནང་གསལ་ཡོད་པ་རེད། ཡང་དེའི་ནང་ཨ་རི་ལ་ཡིད་ཆེས་བྱེད་མཁན་གྱི་ལན་འདེབས་མཁན་གྱི་བརྒྱ་ཆ་གི་སུམ་ཅུ་ལྷག་ཟིན་འདུག་དེ་ནི་ལོ་གཉིས་གོང་གི་གྲངས་ཐོ་ནས་བརྒྱ་ཆ་གི་བཅུ་གཅིག་མར་ཆག་ཡོད་པ་རེད། ཡིན་ན་ཡང་ད་དུང་བསམ་ཤོག་ནང་མཉམ་ཞུགས་བྱེད་མཁན་བརྒྱ་ཆ་གི་དྲུག་ཅུ་རེ་དྲུག་ལྷག་གིས་ཨ་རིའི་དམག་དཔུང་ཐེ་ཝན་མཚོ་འགག་ཏུ་དུས་རྟག་ཏུ་འཛིན་སྐྱོང་གནང་རྒྱུ་མོས་མཐུན་ཡོད་སྐོར་དང་བརྒྱ་ཆ་གི་དྲུག་ཅུ་རེ་ལྔ་ཙམ་གྱིས་ཨ་རིས་ཐེ་ཝན་སྲུང་སྐྱོབ་བྱེད་རྒྱུའི་ཡིད་ཆེས་བློས་འཁེལ་ཡོད་པ་རེད། རྒྱ་ནག་གི་སྨན་ཁང་ནང་ཕྲུ་གུར་གློ་ཚད་དབུགས་ལམ་གྱི་ནད་ཚད་ཆེ་བ་ཕོག་ནས་ནད་པས་ཁེངས་ཡོད་པ་རེད། དེ་ཡང་རྒྱ་ནག་གི་བྱང་ཕྱོགས་ས་ཁུལ་རྒྱལ་ས་པེ་ཅིན་ལ་སོགས་པའི་སྨན་ཁང་ཁག་གི་ནང་དུ་བྱིས་པ་སྟོང་ཕྲག་མང་བོ་ནད་འབུ་ལས་བྱུང་བའི་དབུགས་ལམ་གྱི་འགོ་ནད་ཕོག་མཁན་བྱིས་པས་ཁེངས་ཡོད་པ་དང་དེ་ནི་རྒྱ་ནག་གཞུང་གིས་ལོ་ངོ་གསུམ་རིང་ཏོག་དབྱིབས་ནད་ཡམས་རྩ་མེད་བཟོ་བའི་དམ་བསྒྲགས་བྱས་པའི་རྗེས་སུ་འགོ་ནད་ཚབས་ཆེན་པོ་དེ་ཁྱབ་གདལ་ཕྱིན་པ་ཞིག་ཡིན་ལུགས་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་གཉིས་ཉིན་སྨན་པ་དང་འཕྲོད་བསྟེན་ཆེད་ལས་པས་འདི་གའི་རྒྱ་རིགས་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་ཀི་རྒྱ་ནག་རྒྱལ་ས་པེ་ཅིང་གི་ནད་རིགས་སྔོན་འགོག་དང་བཀག་སྡོམ་ལས་ཁུངས་ཀྱིས་ཕྱི་ཟླ་བཅུ་གཅིག་པའི་ཟླ་མགོ་ནས་གློ་ཚད་དབུགས་ལམ་གྱི་ནད་འགོས་པའི་བྱིས་པ་སུམ་སྟོང་ལྔ་བརྒྱ་ལྷག་པེ་ཅིང་གི་ཕྲུ་གུའི་སྨན་ཁང་དུ་གཉེར་ཡོད་པའི་སྐོར་བཤད་ཡོད་ལ་དེ་དང་ཆབས་ཅིག་ཏུ་གསར་འགྱུར་བརྒྱུད་ལམ་ཁག་ཏུ་གློ་ཚད་དབུགས་ལམ་གྱི་འགོ་ནད་ཁྱབ་གདལ་འགྲོ་བའི་གནས་སྟངས་ལ་སྐྱོན་བརྗོད་ཀྱི་གནས་ཚུལ་སྤེལ་ཡོད་པ་དང་གློ་ཚད་དབུགས་ལམ་གྱི་ན་ཚ་དེའི་ནད་འབུ་དེ་ཡིས་གློ་བར་ཉེན་ཁ་བཟོ་གི་ཡོད་པའི་རྐྱེན་གྱིས་ཡོད་པ་རེད། འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་པེ་ཅིན་མཛའ་གྲོགས་སྨན་ཁང་གི་ལས་མི་ཞིག་ལ་ཁ་པར་ཐོག་ནས་སྐད་ཆ་དྲིས་སྐབས་ཁོང་ལས་ཀ་བྱེད་ཡུལ་གྱི་སྨན་ཁང་གི་ཕྲུ་གུའི་ཚན་ཁག་ལ་ཛ་དྲག་གི་ཕྲུ་གུ་ན་ཚ་བསྟེན་གཏུག་བྱེད་མཁན་ཚོར་ཆུ་ཚོད་ཉི་ཤུ་རྩ་བཞིར་སྒུག་དགོས་ཀྱི་ཡོད་པའི་འགྲེལ་བརྗོད་གནང་ཡོད་པ་རེད། རྒྱ་ནག་གི་ཆེད་ལས་སྨན་པས་གློ་ཚད་དབུགས་ལམ་གྱི་ནད་དེ་ནི་ནད་འབུ་ལས་བསླངས་པའི་འགོ་ནད་ཅིག་ཡིན་པ་དང་ནད་འབུ་དེ་གཙོ་བོ་དབུགས་ལམ་བརྒྱུད་ནས་འགོས་ཁྱབ་ཏུ་འགྲོ་བཞིན་ཡོད་པ་དང་ནམ་དུས་སྟོན་ཁ་དང་དགུན་ཁའི་དུས་སུ་བྱུང་བ་མང་བ་དང་དམིགས་བསལ་ཕྲུ་གུ་དང་ལོ་ཆུང་ལ་ཕོག་སླ་བ་ཡོད་པ་ངོས་འཛིན་བྱས་ཡོད་གི། ནད་ཡམས་ཁྱབ་གདལ་དེའི་ཐོག་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་སེམས་ཚབས་ཆེན་པོས་རྒྱ་ནག་གིས་ཞིབ་ཕྲའི་གནས་ཚུལ་གང་མང་མཁོ་སྤྲོད་ཡོང་བའི་རེ་སྐུལ་བྱས་པ་གཟའ་ལྷག་པའི་ཉིན་ཕྱིར་བསྒྲགས་བྱས་ཡོད་པ་རེད། རྒྱ་ནག་གཞུང་གིས་བསྐོ་གཞག་བྱས་པའི་པཎ་ཆེན་རྒྱལ་མཚན་ནོར་བུས་བཀྲ་ཤིས་ལྷུན་པོའི་དགེ་འདུན་པ་ཉི་ཤུ་རྩ་བརྒྱད་ལ་དགེ་ཚུལ་གྱི་སྡོམ་པ་ཐེངས་དང་པོ་གནང་བའི་མཛད་སྒོ་འཚོགས། དེ་ཡང་དགུན་འཁྱག་ཅེས་པའི་གསར་འགྱུར་དྲ་རྒྱའི་ཐོག་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་གཅིག་ཉིན་གནས་ཚུལ་ཐོན་པར་གཞིགས་ན། ཕྱི་ཟླ་བཅུ་གཅིག་པའི་ཚེས་བཞི་སྟེ་བོད་ཟླ་དགུ་པའི་ཚེས་ཉི་ཤུ་རྩ་གཉིས་ཀྱི་ཉིན་མོ་དེ་ནི་བོད་མིའི་ཆོས་ཕྱོགས་ཀྱི་དུས་ཆེན་ཁྱད་པར་ཅན་ལྷ་བབས་དུས་ཆེན་ཡིན་ཞིང། བཀྲ་ཤིས་ལྷུན་པོའི་དགོན་པ་ནི་པཎ་ཆེན་རིན་པོ་ཆེའི་ཐུན་མོང་མ་ཡིན་པའི་བཞུགས་གནས་ཡིན་ཡང་ཁྲིམས་མཐུན་མིན་པའི་ཐོག་ནས་ཁོང་གིས་བདག་བཟུང་བྱེད་བཞིན་ཡོད་པའི་སྐོར་གནས་ཚུལ་ནང་བཀོད་ཡོད་གི། ད་དུང་ཡང་གསར་འགྱུར་དེའི་ནང་རྒྱ་ནག་གཞུང་གི་ལྟ་རྟོག་འོག་དགོན་པའི་དགེ་འདུན་པའི་རོགས་རམ་ལ་བརྟེན་ནས་རྒྱལ་མཚན་ནོར་བུས་བཀྲ་ཤིས་ལྷུན་པོའི་དགེ་འདུན་པ་ཉི་ཤུ་རྩ་བརྒྱད་ལ་དགེ་ཚུལ་གྱི་སྡོམ་པ་གནང་བའི་མཛད་སྒོ་ཚར་བའི་རྗེས་སུ་ཁོང་གིས་མང་ཚོགས་ལ་རྒྱ་ནག་དམར་ཤོག་ཚོགས་པའི་བཀའ་དྲིན་ཚོར་དགོས་པ་དང་དམར་ཤོག་ཚོགས་པའི་བཀའ་ལ་ཉན་དགོས་པ་དམར་ཤོག་ཚོགས་པའི་རྗེས་སུ་འབྲང་དགོས་པ་ལྷག་དོན་དེང་སྐབས་འཛམ་གླིང་ཐོག་དམག་འཁྲུག་རྒྱུན་མི་ཆད་པར་བྱུང་བཞིན་ཡོད་པ་དེ་ཡིས་སེམས་ཅན་རྣམས་སྡུག་བསྔལ་ནང་ལྷུང་བཞིན་ཡོད་ཀྱང་ང་ཚོ་ནི་བསོད་ནམས་ཆེན་པོའི་དབང་གིས་ཞི་བདེ་དང་བརྟན་འཇགས་ཀྱི་རྒྱལ་ཁབ་དང་རླབས་ཆེན་གྱི་རྒྱལ་ཁབ་འདིར་འཚོ་གནས་བྱེད་རྒྱུ་བྱུང་བ་དེ་དུས་རྟག་ཏུ་དམར་ཤོག་ཚོགས་པར་ཐུགས་རྗེ་ཆེ་ཟེར་དགོས་ཞེས་བཤད་ཡོད་པའི་སྐོར་བཀོད་ཡོད་གི། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོར་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་པཎ་ཆེན་སྐུ་ཕྲེང་བཅུ་པའི་ཡང་སྲིད་དུ་དགེ་འདུན་ཆོས་ཀྱི་ཉི་མ་མཆོག་ངོས་འཛིན་མཛད་ནས་ཉིན་ཁ་ཤས་ཀྱི་རྗེས་སུ་རྒྱ་ནག་གཞུང་གིས་ཆུང་སྲིད་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་གི་ནང་མི་སྐུ་འཁོར་དང་བཅས་པ་བཙན་འཁྲིད་བྱས་པ་དང་དུས་མཚུངས་སུ་རྒྱ་ནག་གཞུང་གི་ངོས་ནས་རྒྱལ་མཚན་ནོར་བུ་པཎ་ཆེན་སྐུ་ཕྲེང་བཅུ་གཅིག་པར་བསྐོ་གཞག་བྱས་ནས་དེང་སྐབས་ཁོང་རྒྱ་ནག་དང་བོད་ཀྱི་ས་ཁུལ་ཁག་ཏུ་བཏང་ནས་ཆོས་ཕྱོགས་ཀྱི་བྱེད་སྒོ་སོགས་སྤེལ་འཇུག་གི་ཡོད་པ་རེད། བལ་ཡུལ་གྱི་དྲག་སྤྱོད་སྔོན་འགོག་ཉེན་རྟོག་པས་རྒྱལ་པོའི་ལམ་ལུགས་སླར་གསོ་བྱེད་འདོད་ཀྱི་ངོ་རྒོལ་བ་འགོག་རྒོལ་ཐུབ་ཡོད་པ་རེད། དེ་ཡང་རོའི་ཊར་གསར་ལས་ཁང་གིས་ཟླ་བཅུ་གཅིག་པའི་ཚེས་ཉི་རྩ་གསུམ་ཉིན་བལ་ཡུལ་གྱི་རྒྱལ་ས་ཀ་ཐ་མན་གྲུ་ནས་སྤེལ་བའི་གནས་ཚུལ་ནང་བལ་ཡུལ་གྱི་དྲག་སྤྱོད་སྔོན་འགོག་ཉེན་རྟོག་པས་རེས་གཟའ་ཕུར་བུའི་ཉིན་དབྱུག་པ་དང་མིག་ཆུ་འདོན་བྱེད་ལ་འབར་མདེལ། ཆུ་བོ་སོགས་སྤྱད་ནས་ལོ་བཅོ་ལྔའི་ཡར་སྔོན་ཚར་རྫོགས་བྱས་ཟིན་པའི་རྒྱལ་པོའི་ལམ་ལུགས་སླར་གསོ་བྱེད་འདོད་མཁན་ངོ་རྒོལ་བ་སྟོང་ཕྲག་འགའ་འགོག་ཐུབ་ཡོད་པ་རེད། མི་སེར་ལས་འགུལ་བ་ངོ་རྒོལ་བས་མའོ་ཚོགས་པའི་ཟིང་འཁྲུག་མཚམས་བཞག་པའི་གྲོས་མཐུན་གྱི་ཆ་ཤས་ཆགས་པའི་རྒྱལ་བོའི་ལམ་ལུགས་མེད་པར་བཏང་རྗེས་བལ་ཡུལ་གཞུང་གིས་གོ་ལའི་སྟེང་གི་རྒྱལ་ཁབ་དབུལ་བོའི་གྲས་ཡིན་པའི་ཆ་ནས་འཕེལ་རྒྱས་སུ་གཏོང་ཐུབ་མེད་ལུགས་འགྲེལ་བརྗོད་གནང་ཡོད་ཁུ་མིག་མཐོང་ལག་ཟིན་པ་ཚོས་ངོ་རྒོལ་བ་ཚོས་རྒྱལ་ས་ཀ་ཐ་མན་གྲུ་གྲོང་ཁྱེར་གྱི་མཐའ་ཡི་ལམ་འགོག་གཏོར་བ་མ་ཟད་གྲོང་ཁྱེར་ནང་ངོ་རྒོལ་གོམ་བགྲོད་བྱས་པར་ཉེན་རྟོག་པས་གཏོར་རྒོལ་བྱས་ལུགས་འགྲེལ་བརྗོད་བྱས་ཡོད་ཁུ་བལ་ཡུལ་གྱི་རྒྱལ་ས་ཀ་ཐ་མན་གྲུ་གྲོང་ཁྱེར་གཞུང་གི་དཔོན་རིགས་པཱ་སི་ན་ཐེ་ཡིས་ཉེན་རྟོག་པས་གཞུང་མེད་རིང་ལུགས་པའི་ངོ་རྒོལ་རུ་ཁག་ཅིག་འགོག་ཐབས་བྱས་པ་རེད་ཅེས་འགྲེལ་བརྗོད་གནང་འདུག་ཀ་ཐ་མན་གྲུ་གྲོང་ཁྱེར་གྱི་དཀྱིལ་དུ་ངོ་རྒོལ་བྱེད་མི་ཆོག་པ་གཏན་འབེབས་བྱས་ཡོད་པ་རེད། པ་སེ་ནཱ་ཐེ་ཡིས་ངོ་རྒོལ་བས་རྡོ་སོགས་ཀྱིས་བརྒྱབ་ནས་ཉེན་རྟོག་པ་འགའ་ལ་རྨས་སྐྱོན་ཕོག་ཡོད་པ་ཡང་འགྲེལ་བརྗོད་བྱས་ཡོད་ཁུ། མི་སེར་ལས་འགུལ་གྱི་མཐུན་འགྱུར་བ་ཕར་སོད་ཀྱིས་ངོ་རྒོལ་བ་བཅུ་ལ་རྨས་སྐྱོན་ཕོག་ཡོད་པ་དང་དེའི་ནང་ནས་གཉིས་ལ་རྨས་སྐྱོན་ཚབས་ཆེན་ཕོག་ཡོད་པ་འགྲེལ་བརྗོད་བྱས་འདུག་ཁོང་གིས་མུ་མཐུད་ནས་བཤད་རྒྱུར། ང་ཚོར་སྤྱི་མཐུན་ལམ་ལུགས་མེད་པར་བཏང་ནས་རྒྱལ་བོའི་ལམ་ལུགས་སླར་གསོ་བྱེད་རྒྱུའི་རེ་བ་ཡོད་ཅེས་འགྲེལ་བརྗོད་བྱས་པ་མ་ཟད་ཁོང་ཚོས་མུ་མཐུད་ནས་དམིགས་ཡུལ་དེ་འགྲུབ་ཐབས་ལ་འབད་བརྩོན་གནང་རྒྱུ་ཡིན་ལ་ཟླ་བ་འདིའི་ཚེས་ཉི་རྩ་བརྒྱད་ཉིན་ཡུལ་མི་ས་ཡ་བཞི་ཡོད་པའི་ཀ་ཐ་མན་གྲུའི་གྲོང་ཁྱེར་དུ་ལས་མཚམས་བཞག་ནས་ངོ་རྒོལ་བྱེད་རྒྱུར་འབོད་སྐུལ་བྱས་ཡོད་ཁུ། ཉིས་སྟོང་བརྒྱད་ལོར་དམིགས་བསལ་འོས་འདེམས་ལས་བྱུང་བའི་གྲོས་ཚོགས་ཀྱིས་མི་ལོ་ཉིས་བརྒྱ་ར་སུམ་ཅུ་སོ་དགུའི་ལོ་རྒྱུས་ཅན་གྱི་བལ་ཡུལ་གྱི་རྒྱལ་བོའི་ལམ་ལུགས་མཇུག་བསྡོམས་ནས། གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོ་ནས་ཉིས་སྟོང་དྲུག་ལོའི་བར་ཡུལ་མི་ཆིག་ཁྲི་བདུན་སྟོང་གི་ཚེ་སྲོག་ཤོར་བའི་མའོ་ཚོགས་པའི་ཟིང་འཁྲུག་མཇུག་བསྡུ་བ་དང་མཉམ་དུ་རྒྱ་མཐུན་སྤྱི་མཐུན་རྒྱལ་ཁབ་གསར་དུ་བཙུགས་པ་རེད། རྒྱལ་བོའི་ལམ་ལུགས་མེད་པར་བཏང་བའི་རྗེས་བལ་ཡུལ་གྱི་ཆབ་སྲིད་མི་བརྟན་པར་གཞུང་འཛིན་ཐེངས་བཅུ་གྲངས་ཤིག་ལ་བརྗེ་སྤོར་བྱས་ཡོད་པ་དང་དཔལ་འབྱོར་འཕེལ་རྒྱས་ལ་བཀག་རྐྱེན་ཐེབས་ནས་བལ་ཡུལ་གྱི་གཞོན་སྐྱེས་ས་ཡ་འགའ་མ་ལེ་ཞི་ཡ་དང་ལྷོ་ཀོ་རི་ཡ་དཀྱིལ་ཤར་སོགས་སུ་སོང་ནས་ལས་ཀ་འཚོལ་དགོས་བྱུང་ཡོད་པ་རེད། གསན་མཁན་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན། ཐེངས་འདིའི་བོད་ཀྱི་སྐབས་དོན་གླེང་བ་ཞེས་པའི་ལེ་ཚན་ནང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་ལ་ངོ་རྒོལ་གྱི་ལས་འགུལ་གཞི་རྒྱ་ཆེན་པོ་དང་རྣམ་པ་སྣ་ཚོགས་ཀྱི་ལམ་ནས་སྤེལ་ཡོད་པ་དང་སྲིད་འཛིན་ཇོ་བྷེ་ཌེན་གྱིས་ཞི་ཅིན་ཕིན་ལ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ལ་ཐུགས་ཁུར་ཡོད་ཅེས་ནན་གྱིས་བཤད་ཡོད་པའི་སྐོར་སྟག་ལྷ་རྒྱལ་གྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པ་ཞིག་ལ་གསན་རོགས་གནང།

རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་ནས་ཟླ་བཅུ་གཅིག་པའི་ཚེས་བཅུ་བཞི་ཉིན་ཨ་རིའི་ནུབ་རྒྱུད་ཀྱི་གྲོང་ཁྱེར་སན་ཧྥི་རན་སི་སི་ཀོ་རུ་ཐོན་པ་དང་མཉམ་དུ་སན་ཧྥི་རན་སི་སི་ཀོ་རྒྱལ་སྤྱིའི་གནམ་ཐང་དང་ཞི་ཅིན་ཕིང་གི་བརྒྱུད་ལམ་དེ་བཞིན་ཞི་ཅིན་ཕིང་འདུག་སའི་མགྲོན་ཁང་སོགས་སུ་གཞི་རྒྱ་ཆེན་པོས་ངོ་རྒོལ་གྱི་མགོ་བརྩམས་ཡོད་པ་དང་དེ་མིན་ཨ་རི་ནང་སློབ་སྦྱོང་བྱེད་བཞིན་པའི་སློབ་མས་གཙོས་པའི་རྒྱ་རིགས་ཁག་ཅིག་གིས་དགའ་བསུ་ཡང་བྱས་ཡོད་པ་རེད། ད་རེས་ཞི་ཅིན་ཕིན་ལ་ངོ་རྒོལ་བྱེད་སྟངས་དེ་ས་གནམ་གཉིས་ཀ་ནས་བྱས་ཡོད་པ་ལྟར་དེ་ཡང་གཙོ་བོ་བོད་དང་ཡུ་གུར་བ་ཧོང་ཀོང་བ་རྒྱ་རིགས་དམངས་གཙོ་དོན་གཉེར་བ་བཅས་ཀྱི་ལག་ཏུ་བོད་ཀྱི་རྒྱལ་དར་དང་ཤར་ཏུར་ཀི་སི་ཐན་གྱི་རྒྱལ་དར་ད་དུང་སྟེང་ལ་གུང་ཁྲན་ཏང་མ་ཤི་བར་དུ་བདེ་འཇགས་ཀྱི་ཉི་མ་གཅིག་ཀྱང་མེད་བོད་རང་དབང་ཧོང་ཀོང་རང་དབང་ཤར་ཏུར་ཀི་སི་ཐན་རང་དབང་ལ་སོགས་བྲིས་པའི་འཕྲེད་དར་ཕྱར་ནས་མི་རིགས་རྩ་རྫོགས་ཀྱི་སྲིད་བྱུས་ངན་པའི་རིགས་འཕྲལ་མར་མཚམས་འཇོག་དགོས་ཞེས་སྐད་འབོད་བྱེད་ཞོར་ངོ་རྒོལ་དྲག་པོ་བྱས་ཡོད་པ་དང།

དེ་མིན་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་མིག་དབང་འཕྲོག་པའི་ངོ་རྒོལ་བྱེད་སྟངས་ཤིག་ནི་བོད་རང་བཙན་སློབ་ཕྲུག་ཚོགས་པའི་ཚོགས་མི་ཚེ་ལྷ་ལགས་ཞི་ཅིན་ཕིང་གིས་ཨ་རིའི་ཚོང་པ་ཚོར་གསོལ་སྟོན་བཤམས་སའི་གསོལ་མགྲོན་ཁང་གི་མདུན་གྱི་དར་མདུང་སྟེང་འཛེགས་ནས་ས་སྟེང་ནས་གཞུ་འདོམ་བཞི་ལྔ་ཞིག་གི་བར་སྣང་ནས་བོད་ཀྱི་རྒྱལ་དར་སོགས་ཕྱར་ནས་དུས་ཡུན་རིང་པོར་ངོ་རྒོལ་བྱས་ཡོད་པ་རེད། ཞི་ཅིན་ཕིང་ལ་ངོ་རྒོལ་གྱི་ལས་འགུལ་ནང་མཉམ་ཞུགས་བྱས་ཡོད་པའི་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་ཀྱིས་ཞི་ཅིན་ཕིང་ནི་འགྲོ་བ་མིའི་ཉེས་ཅན་པ་ཞིག་ཡིན་པའི་དངོས་པོའི་གནས་ཚུལ་དེ་འཛམ་གླིང་མི་དམངས་ལ་ངོ་སྤྲོད་བྱེད་རྒྱུ་ནི་ང་ཚོའི་ལས་འགན་རེད་ཅེས་བཤད་ཡོད་པ་རེད་ལ།
ཞི་ཅིན་ཕིང་འདྲ་ཟིག་ན་ད་དངོས་གནས་ཀྱི་འཛམ་བུ་གླིང་གི་ད་འགྲོ་བ་མི་གི་ཅིག་ད་མི་ཉེས་ཅན་པ་དེ་འདྲ་གཅིག་ལ་ང་ཚོ་ངོས་འཛིན་བྱེད་ཀྱི་འཇུག་དགོས་རེད་བསམ་གྱི་འདུག་གཅིག་ནས་ཀོ་མིན་ད་དེ་ཕྱིར་སྣ་མང་ལ་ཁ་གཡར་ནས་མི་རིགས་རྩ་མེད་བཟོ་དགོས་ནས། ཨ་ནི་སྐད་ཡིག་རྩ་མེད་གཏོང་དགོས་ནི། ད་ཐ་ན་ད་ཕྲུ་གུ་ད་ད་ཕ་མ་བ་རོ་ནི་ད་འདི་གི་རྫ་ངང་གི། ད་ཕྲུ་གུ་ཚང་མ་བཅའ་སྡོད་སློབ་གྲྭ་འཇོག་དགོས་ནི་འདི་མོ་གི་ནི་ཏང་མང་ང་ཚོ་གི་འདི་ཚང་མ་ད་ང་ཚོ་བོད་པ་ཆིག་འབའ་ཆགས་ནི་ད་ད་ཐེངས་ཀྱི་ལས་འགུལ་འདི་གི་ནང་ད་མཉམ་ཞུགས་བྱས་ནི་དངོས་གནས་ཀྱི་ཅིག་འཛམ་བུ་གླིང་གི་ད་འགོ་ཁྲིད་རེད་དེ་ནང་བཞིན་གི་མི་མང་རེད་ཚང་མ་ལ་ད་ཞི་ཅིན་ཕིན་གདུག་རྩུབ་ཅན་གི་ཅིག་མི་ཅིག་ཡིན་པ་དེ་ང་ཚོ་གི་ངོ་སྤྲོད་བྱེད་དགོས་ཡ་ད། ཨ་ནི་དེ་འཛམ་བུ་གླིང་ལ་ཤིག་གུ་གི་འཇིག་པས་དེ་ད་ང་ཚོ་གི་ལས་འགན་གཙོ་བོ་ཅིག་རེད་བསམ་གྱི་འདུག། འདས་པའི་ལོ་ཤས་སུ་ཨ་རི་དང་རྒྱ་ནག་གི་འབྲེལ་བ་ཡག་པོ་མ་བྱུང་སྟབས་རྒྱལ་ཁབ་གཉིས་བར་ཚོང་ལས་དང་དམག་དོན་ཐའེ་ཝན་འགྲོ་མིའི་ཐོབ་ཐང་སོགས་རྩོད་གཞི་མང་བོ་ཞིག་བྱུང་བ་དང། ཉེ་བའི་དུས་འདི་ནི་ཨ་རི་དང་རྒྱ་ནག་གི་འབྲེལ་ལམ་ཇེ་བཟང་ལ་ཅུང་ཞིག་སོང་དང་འགྲོ་བཞིན་པའི་སྐབས་ཤིག་ཡིན་ལ་ཞི་ཅིན་ཕིན་ལོ་དྲུག་གི་རྗེས་སུ་ད་གཟོད་ཨ་རིའི་ས་ཐོག་ཏུ་ཡོང་བ་རེད། རྩ་བའི་ཆ་ནས་ད་རེས་ཨ་རིའི་གྲོང་ཁྱེར་སན་ཧྥི་རན་སི་སི་ཀོ་རུ་ཨེ་ཤེ་ཡ་ཞི་བདེ་རྒྱ་མཚོ་དཔལ་འབྱོར་མཉམ་སྒྲུབ་ཀྱི་ཆེས་མཐོའི་ལྷན་ཚོགས་ཤིག་འཚོག་བཞིན་ཡོད་པ་ལྟར་ཞི་ཅིན་ཕིན་ཚོགས་འདུ་དེར་ཞུགས་ཆེད་ཡོང་བ་རེད། ཚོགས་འདུའི་ཟུར་ནས་ཨ་རིའི་སྲིད་འཛིན་ཇོ་བྷ་ཏེན་དང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་གཉིས་ཐུག་འཕྲད་གནང་ཡོད་པ་རེད། སྤྱི་ཟླ་བཅུ་གཅིག་པའི་ཚེས་བཅོ་ལྔ་ཉིན་ཨ་རིའི་སྲིད་འཛིན་ཇོ་བྷ་ཏེན་དང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་གྱིས་སན་ཧྥ་རན་སིས་ཀོ་གི་ཉེ་འཁྲིས་སུ་ཆགས་པའི་ཧྥོ་རོ་ལིས་གླིང་དུ་མཇལ་མོལ་གྲུབ་རྗེས་ཨ་རིའི་སྲིད་འཛིན་ཇོ་བྷ་ཏེན་གྱིས་ཞི་ཅིན་ཕིང་དང་མཇལ་མོལ་གནང་བའི་སྐོར་གསར་འགོད་གསལ་བསྒྲགས་ཤིག་སྤེལ་ཡོད་པ་དང་སྐབས་དེར་ཇོ་བྷ་ཏེན་གྱིས་ད་རེས་གཙོ་འཛིན་ཞི་ཅིན་ཕིང་དང་མཉམ་དུ་གནང་བའི་གྲོས་མོལ་དེ་ནི་ཆེས་དགེ་མཚན་གྱི་རང་བཞིན་ཅན་དང་གྲུབ་འབྲས་ཅན་ཞིག་ཡིན་ཞེས་ངོས་འཛིན་གནང་ཡོད་པ་དང་སྲིད་འཛིན་ཇོ་བྷ་ཏེན་གྱི་ངོ་སྤྲོད་ལ་གཞིགས་ན་ཨ་རིའི་ཕྱོགས་ནས་གྲུབ་འབྲས་ཆེ་ཤོས་གསུམ་བླངས་ཡོད་པའི་དང་བོ་ནི་ལོ་མང་རིང་ཡལ་མེད་དུ་ལུས་པའི་དུག་རྫས་ཚར་གཅོད་ཀྱི་གནད་དོན་ཐད་མཉམ་ལས་བྱེད་རྒྱུར་ཞི་ཅིན་ཕིན་མོས་མཐུན་བྱུང་ཡོད་པ་དང། གཞི་རྒྱ་ཆེན་པོས་རྒྱ་ནག་ནས་གོ་ལའི་ནུབ་ཕྱོགས་སུ་ཡོང་བཞིན་པའི་རྫས་འགྱུར་དུག་རྫས་རིགས་ཚར་གཅོད་བྱེད་རྒྱུ་ཡིན་ཞིང། དེས་ཚེ་སྲོག་མང་བོ་སྐྱོབ་ཐུབ། ཞི་ཅིན་ཕིན་གྱིས་མཉམ་ལས་བྱེད་རྒྱུར་ཁས་བླངས་པར་བསྟོད་བསྔགས་ཡོད་ཅེས་དང། གྲུབ་འབྲས་གཉིས་པ་ནི་ཨ་རི་དང་རྒྱ་ནག་གི་དམག་དཔུང་བར་ཐད་ཀར་འབྲེལ་བ་འཛིན་རྒྱུ་སླར་གསོ་བྱ་རྒྱུ་ཡིན། ཚང་མས་ཤེས་གསལ་རེད་ཨ་རི་དང་རྒྱ་ནག་གི་དམག་དཔུང་བར་གྱི་འབྲེལ་ལམ་ཆད་པ་རེད། དེ་ནི་སེམས་ཁྲལ་བྱེད་དགོས་པ་ཞིག་ཆགས་ཡོད། ཕན་ཚུན་བར་རྒྱུས་མངའ་མེད་དུས་ནོར་འཛོལ་བྱུང་སླ་བོ་ཡིན་ཞེས་དང། གྲུབ་འབྲས་གསུམ་པ་ནི། ཨ་རི་དང་རྒྱ་ནག་གི་ཆེད་མཁས་པ་ཚོ་གདན་གཅིག་ལ་འཛོམས་ནས་མིས་བཟོས་འཕྲུལ་ནུས་དང་འབྲེལ་ཡོད་ཉེན་ཁ་དང་བདེ་འཇགས་ཀྱི་གནད་དོན་སྐོར་བགྲོ་གླེང་བྱེད་རྒྱུ་ཡིན་ཞེས་གསལ་བཤད་གནང་ཡོད་པ་རེད།

ཡིན་ན་ཡང་ཨ་རི་གཞུང་གིས་མུ་མཐུད་ནས་དགེ་བསྔོས་ཆིངས་བཀོད་བཀག་སྡོམ་བྱེད་རྒྱུ་དང་ཨ་མི་རི་ཀས་བཟོས་པའི་མཐོ་རིམ་ལག་རྩལ་གང་བྱུང་མང་བྱུང་དུ་ལོག་སྤྱོད་གཏོང་རྒྱུར་སྔོན་འགོག་བྱེད་རྒྱུ་ཡིན་ཞེས་ནན་གྱིས་བརྗོད་ཡོད་པ་རེད། རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་ཨ་རི་ཡོང་བར་ངོ་རྒོལ་བྱེད་མཁན་བོད་ཀྱི་གཞོན་ནུ་ཚོགས་པ་དང་བོད་རང་བཙན་སློབ་ཕྲུག་ཚོགས་པ་ས་གནས་བོད་མི་སོགས་ཡོད་པ་མ་ཟད་བོད་མི་མང་སྤྱི་འཐུས་ལྷན་ཁང་གི་བྱང་ཨ་རིའི་སྤྱི་འཐུས་བསྟན་འཛིན་འཇིགས་མེད་དང་དོན་གྲུབ་ཚེ་རིང་རྣམ་གཉིས་ཀྱིས་ཚེས་བཅུ་བཞི་ཉིན་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་ནས་བོད་རྒྱའི་གྲོས་མོལ་སླར་གསོ་ཡོང་རྒྱུར་ཨ་རིའི་སྲིད་འཛིན་ཇོ་བྷ་དན་མཆོག་གིས་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་ལ་སྐུལ་འདེབས་བྱེད་དགོས་ཞེས་འབོད་སྐུལ་གནང་ཡོད་པ་རེད། ཞི་ཅིན་ཕིན་ནི་ཨ་རི་མ་ཡོང་གོང་ཨ་རིའི་སྐྱོན་ཆ་དང་ཞན་ཆ་ངན་མཚང་རྐྱང་རྐྱང་བཤད་པའི་རྒྱ་ནག་གཞུང་འབྲེལ་གསར་འགྱུར་སྨྱན་བྱད་ཁག་གི་ལངས་ཕྱོགས་ལ་གློ་བུར་དུ་འགྱུར་བ་བྱུང་ནས་ཞི་ཅིན་ཕིན་གྱིས་ཨ་མི་རི་ཀར་ཨ་རིའི་ཞིང་པ་རྒད་པོ་ཞིག་དང་ཁ་བརྡ་བྱས་པའི་ཚུལ་དང་དེ་མིན་སྐད་གྲགས་ཆེ་བའི་ཨེན་བྷི་ཨེའི་སྤོ་ལོའི་འགྲན་བསྡུར་ལ་བལྟས་ཚུལ། དེ་མཚུངས་སུ་ཨ་རིའི་རོལ་དབྱངས་ཚན་ཁག་འགའ་རྒྱ་ནག་ནང་ཡོང་བ་སོགས་ཨ་རི་དང་རྒྱ་ནག་གི་མཛའ་བརྩེའི་འབྲེལ་ལམ་བསྒྲགས་ནས་དྲང་ཕྱོགས་ཀྱི་རྣམ་འགྱུར་ཞིག་བསྟན་ཡོད་མོད། འོན་ཀྱང་ད་དུང་ཡང་མུ་མཐུད་ནས་ཨ་རི་གཞུང་ནི་རྒྱལ་ཁབ་གཉིས་ཀའི་འབྲེལ་ལམ་གཏོར་བརླག་གཏོང་མཁན་དུ་ངོས་འཛིན་བྱས་ཡོད་པ་རེད། གནད་དོན་དབྱེ་ཞིབ་པས་དེ་ནི་ཞི་ཅིན་ཕིན་ཨ་རིར་འགྲོ་རྒྱུ་ཁོ་ནར་དམིགས་པ་ཞིག་ལ་ངོས་འཛིན་བྱེད་ཀྱི། གོ་ལ་ཧྲིལ་བོས་དོ་སྣང་བྱེད་བཞིན་པའི་ཨ་རིའི་སྲིད་འཛིན་ཇོ་པཱ་ཏེན་དང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་གཉིས་ཀྱི་མཇལ་མོལ་མ་བྱས་གོང་ཙམ་སྟེ་ཟླ་བ་བཅུ་གཅིག་པའི་ཚེས་བཅུ་བཞི་ཉིན་ཨ་རིའི་གྲོས་ཚོགས་ཀྱི